ང་རྡོ་རྗེ་འཚོ་ཡིན། གཞུག་ནས་ངས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། ཨ་རིའི་ཕྱི་སྲིད་ལས་ཁུངས་དང་གྲོས་ཚོགས་སོགས་ཀྱི་འབྲེལ་ཡོད་མི་སྣ་ཚོས། བོད་ལ་ཞི་ཙང་ཞེས་པའི་ཐ་སྙད་དེ་བེད་སྤྱོད་གནང་རྒྱུ་མིན་པའི་ཁས་ལེན་བྱས་ཡོད་པའི་གནས་ཚུལ་སྐོར་དང་བཅས་དེ་རང་གི་གསར་འགྱུར་ཁག་ཅིག་དང། དེའི་རྗེས་ས་གནས་ནས་བཏང་ཡོང་བའི་གནས་ཚུལ་ཞིག་ཡོད། བོད་མིའི་དབུ་ཁྲིད་གོང་ས་མཆོག་གིས་གནས་སྐབས་རིང་སྐུ་ངལ་གསོ་བ་གི་ཆེད་དུ་སྒང་ཏོག་དང་རྒྱ་གར་ལྷོ་ཕྱོགས་ཁུལ་གྱི་མཛད་འཆར་ཁག་ཕྱིར་འཐེན་གནང་ཡོད་པ་གི་གནས་ཚུལ་ཞིག་ཡོད། མཇུག་ཏུ། བུད་མེད་ཀྱི་ཚེ་སྲོག་ལ་གནོད་འཚེ་ཆེ་ཤོས་ནུ་མའི་འབྲས་སྐྲན་དང་འབྲེལ་ཡོད་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་དང་བཅས་དེ་རིང་གི་ལས་རིམ་ཁག་ལ་རིམ་བཞིན་གསན་རོགས་ཞུ། གསན་མཁན་རྣམ་པ་ང་རྡོ་རྗེ་འཚོ་ཡིན། ཐོག་མར་གསར་འགྱུར་བཤད་རྒྱུ། ཨ་རིའི་ཕྱི་སྲིད་ལས་ཁུངས་དང་གྲོས་ཚོགས་སོགས་ཀྱི་འབྲེལ་ཡོད་མི་སྣ་ཚོས་བོད་ལ་ཞི་ཙང་ཞེས་པའི་ཐ་སྙད་བེད་སྤྱོད་གནང་རྒྱུ་མིན་ཞེས་སྲིད་སྐྱོང་མཆོག་ལ་ཁས་ལེན་གནང་འདུག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་ནག་གཞུང་གིས Tibet ཞེས་པ་དེ་ཞི་ཙང་ཞེས་མིང་བསྒྱུར་ཐབས་བྱེད་བཞིན་པའི་ལམ་ལུགས་གཏན་འབེབས་བྱས་པ་ནི་བོད་རྒྱ་སྒྱུར་གྱི་སྲིད་ཇུས་དང་འབྲེལ་བའི་ཛ་དྲག་རང་བཞིན་ཅན་ཞིག་ཡིན་ཞེས་ཟླ་འདིའི་ཕྱི་ཚེས་བཅུ་དགུ་ཉིན་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་དམིགས་བསལ་བཅར་འདྲིའི་སྐབས་གསུངས་བྱུང། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་རིའི་རྒྱལ་ས་ཝ་ཤིན་ཏོན་དུ་ཨ་རིའི་ཕྱི་སྲིད་ལས་ཁུངས་དང་གྲོས་ཚོགས་ཀྱི་འཐུས་མི་སོགས་དང་མཇལ་འཕྲད་སྐབས། བོད་ལ་ཞི་ཙང་ཟེར་བའི་ཐ་སྙད་དེ་དུས་ནམ་ཡང་བེད་སྤྱོད་མི་གནང་རྒྱུའི་འབོད་སྐུལ་གནང་ཡོད་འདུག་ལ་ཁོང་རྣམ་པས་ཀྱང་དེ་རྩ་བ་ནས་བེད་སྤྱོད་བྱེད་རྒྱུ་མིན་པའི་ཁས་ལེན་གནང་འདུག། རྒྱལ་ཁབ་ཀྱི་མིང་ནས་བྱས་ནས་ཨེ་ནི་གྲོང་ཁྱེར་ནས་བྱས་ནས་གྲོང་རྡལ་ནས་བྱས་ནས་གྲོང་གསེབ་ཆུང་ཆུང་དེ་འདྲ་ཡིན་པ་ཡིན་ནའི་མིང་བརྗེ་རྒྱབ་བྱས་ག་འདྲ་ཐ་མ་དེ་ད་བོད་པའི་མིང་ཁོ་རང་རྩ་བ་ཉིད་ནས་ལྷག་ཡ་མེད་པ་གནས་སྟངས་གཅིག་བཟོ་ཡ་གི་དུས་བྱས་དེ་ཡོད་ད་ང་ཚོ་གདོང་ལེན་བྱེད་སྟངས་དེ་ད་ལྟ་དེ་ང་ཨ་མི་རི་ཀ་ཕྱིན་པའི་སྐབས་ལ་ད་ག་རང་ལབ་དེ་དགོས་ཕྱི་སྲིད་ལས་ཁུངས་ཡིན་ནའི་སུ་ཡིན་པ་ཡིན་ནའི་ད་དེ་ཚོ་ང་ཚོའི་གནད་འགག་ཆེན་པོ་ཞིག་འདྲ་ལྟ་གི་ཡོད་ད་རྒྱ་ནག་གི་ཐབས་ཇུས་ཀྱི་ཐོག་ནས། དེ་ཡིན་དུས་ཚང་མ་ལ་རྣམ་པ་ཚོས་རྩ་བ་ཉིད་ནས་དེ་བེད་སྤྱོད་བཏང་ན་འགྲིག་གི་མ་རེད་ད་ཟེར་དུས་ཁོ་ཚོ་ག་བ་ག་བ་བཞིན་ཟེར་གྱི་འདུག་ག་འདྲ་འདྲ་རང་དབང་ལུང་པ་ང་ཚོས་སྙོབ་ས་དེ་གའི་དེ་གའི་རྩ་བ་ཉིད་ནས་བེད་སྤྱོད་བཏང་གི་མ་རེད་བསམ་གི་འདུག།
དེ་བཞིན་སྲིད་སྐྱོང་མཆོག་གིས་བཙན་བྱོལ་བོད་མིའི་སྒྲིག་འཛུགས་དང་མི་མང་གི་ངོས་ནས་བོད་དོན་འཐབ་རྩོད་བྱེད་བཞིན་པའི་གདེང་འཇོག་བྱ་ཡུལ་གཙོ་བོ་ནི་བོད་ནང་གི་གཞིས་ལུས་མི་མང་ཚོའི་ཞུམ་པ་མེད་པའི་སྙིང་སྟོབས་དང་ཆོད་སེམས་ལ་རག་ལས་ཡོད་སྐོར་གསུངས་བ་དང་སྦྲགས། རྒྱ་ནག་གཞུང་གིས་བོད་ནང་བོད་ཀྱི་སྐད་ཡིག་སློབ་ཁྲིད་བྱེད་མི་ཆོག་པའི་སྲིད་ཇུས་སོགས་བོད་ཀྱི་ཆོས་དང་རིག་གཞུང་རྩ་མེད་བཟོ་ཐབས་བྱེད་བཞིན་པའི་དུས་འདིར་བོད་ནང་གི་བོད་མི་སྤྱི་དང་ལྷག་པར་དུ་སློབ་གྲྭ་འགྲིམ་བཞིན་པའི་སློབ་ཕྲུག་ཚོའི་ཁྱིམ་བདག་ཕ་མ་ཚོས་ངེས་པར་དུ་རང་ཁྱིམ་དུ་བོད་སྐད་བཤད་རྒྱུ་དང་བོད་ཡིག་སློབ་ཁྲིད་སོགས་གང་ཐུབ་གནང་དགོས་རྒྱུ་གལ་ཆེན་ཡིན་སྐོར་གསུངས་བྱུང།

ད་ལྟ་བཅའ་ཁྲིམས་བསྐྱར་བཅོས་ཚོགས་ཆུང་ཞིག་བཙུགས་བཞག་ཡོད་རེད་དེའི་སྙན་ཐོ་དེ་ཁ་སང་གྲོས་ཚོགས་ནང་ལ་ཡང་སླེབས་ཐུབ་ཡོད་མ་རེད་དེའི་དུས་ཚོད་མ་ད་ཕྱི་ཟླ་གཉིས་པའི་ཟླ་མཇུག་དེ་ཁོ་གྲོས་ཆོད་དགོངས་དོན་གྱི་དུས་ཚོད་ངེས་ཅན་ཞིག་བཞག་བཞག་ཡོད་རེད་དེའི་ནང་སྙན་ཐོ་ཆ་ཚང་ཡང་འཇོག་ཚར་དགོས་པ་རེད་ཨ་ནི་ཕྱི་ཟླ་གསུམ་པའི་གྲོས་ཚོགས་ནང་ལོགས་ལ་ཡང་བཅའ་ཁྲིམས་བསྐྱར་བཅོས་བྱེད་ཡག་གི་ད་ལས་རིམ་ཆ་ཚང་གཅིག་ཚོགས་གཙོ་རྣམ་པ་གཉིས་བང་སྒྲིག་དགོས་ཀྱི་ཡོད་རེད་ད་དེའི་སྐབས་དེ་ལ་གནས་སྟངས་ག་རེ་ཆགས་ཀྱི་འདུག་ཨ་ནི་དེའི་རྗེས་ལ་ནི་ད་འདོད་མ་འགྲིག་པ་འདྲ་པོ་བྱེད་ནས་ད་ང་ཚོ་འདི་སྒང་ལ་སྐད་ཆ་བཤད་དགོས་ཡག་ཆགས་ཀྱི་རེད་དེའི་བར་དུ་ཅིག་གི་ང་ཚོ་སྒུག་བསྡད་པ་ཡིན་ན། ད་ལྟའི་གི་གནས་སྟངས་འདིའི་འོག་ནས་ད་གྲོས་ཚོགས་ཀྱིས་ཐབས་ལམ་ཅིག་བཏོན་དགོས་ཀྱི་ཡོད་རེད་མ་གཏོགས་ཅིག་གི་ཨ་ནི་གྲོས་ཚོགས་ཡོད་པའི་གི་གོ་བ་ག་རེ་ག་རེ་ཆགས་ཀྱི་ཡོད་རེད་དེ་ང་ཚོ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཞེས་པ་དེ་ང་ཚོ་འཐབ་རྩོད་དང་སྒྲིག་འཛུགས་དེ་ཡག་པོ་ཡོང་ཡག་གི་ཆེད་དུ་བཙུགས་བཞག་རེད་མ་གཏོགས་ཅིག་གི་སྒྲིག་འཛུགས་གཏོར་ཡག་གི་ཆེད་དུ་བཙུགས་བཞག་མ་རེད་བ།
འཆར་ལོ་ཕྱི་ཟླ་གསུམ་པའི་གྲོས་ཚོགས་སྐབས་བཙན་བྱོལ་བོད་མི་མང་སྤྱི་འཐུས་ལྷན་ཁང་གིས་ཆེད་བསྐོས་བཙན་བྱོལ་བོད་མིའི་ཁྲིམས་སྒྲིག་བསྐྱར་བཅོས་ཚོགས་ཆུང་གི་སྙན་ཐོ་གྲོས་ཚོགས་སུ་བསྣམས་ཕེབས་རྒྱུ་ཡིན་སྟབས་སྤྱི་འཐུས་གྲོས་ཚོགས་ནས་ད་ལྟ་འཕྲད་བཞིན་པའི་དཀའ་ངལ་ཁག་སེལ་ཐབས་གནང་རྒྱུར་སྲིད་སྐྱོང་མཆོག་གི་ངོས་ནས་ཡིད་ཆེས་གནང་གི་ཡོད་ཅེས་དང། ལས་ཀྱི་སྣེ་མོ་བ་དང་གཞི་རིམ་མི་མང་ཚང་མས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཐུགས་ཕམ་འགྲོ་གཞིའི་ལས་ཀ་དུས་ནམ་ཡང་མི་ཡོང་བ་བྱ་རྒྱུ་གལ་ཆེན་པོ་ཡིན་སྐོར་གསུངས་བྱུང། སྲིད་སྐྱོང་མཆོག་གིས་ཕྱི་ཟླ་བཅུ་པའི་ཚེས་བཅུ་དགུ་ཉིན་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་འབྲེལ་ཡོད་མི་སྣ་ཁག་ཅིག་དང་མཇལ་འཕྲད་གནང་སྟེ་ཨ་རིས་བཙན་བྱོལ་བོད་མིར་གནང་བཞིན་པའི་རོགས་དངུལ་གཏོང་ཕྱོགས་སོགས་དང་འབྲེལ་བའི་སྐོར་ལ་བཀའ་བསྡུར་གནང་ཡོད་འདུག། འཛམ་གླིང་ཞི་བདེ་དང་ལྷག་པར་དུ་སངས་རྒྱས་ཀྱི་བསྟན་པ་ཡུན་རིང་གནས་པ་དང་བསྟན་འཛིན་གྱི་སྐྱེས་ཆེན་དམ་པ་རྣམས་སྐུ་ཚེ་ཞབས་པད་བརྟན་པའི་ཆེད་དུ་རྫོང་སར་སྨོན་ལམ་ཆེན་པོ་སྐབས་བདུན་པ་དེ་གནས་མཆོག་རྡོ་རྗེ་གདན་དུ་འཚོགས་བཞིན་ཡོད་པའི་སྐོར་འདི་གའི་ས་གནས་གསར་འགོད་པས་གནས་ཚུལ་བཏང་ཡོད། རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ། ཟླ་འདིའི་ཕྱི་ཚེས་བཅོ་བརྒྱད་ཉིན་ནས་རྫོང་སར་སྨོན་ལམ་ཆེན་མོ་སྐབས་བདུན་པ་དངོས་སུ་དབུ་འཛུགས་གནང་ཡོད་པ་དང་ད་རེས་ཀྱི་སྨོན་ལམ་ཆེན་མོའི་ཚོགས་མགོན་དུ་སྐྱབས་རྗེ་རྫོང་སར་མཁྱེན་བརྩེ་རིན་པོ་ཆེ་མཆོག་དབུ་བཞུགས་ཐོག་འཕགས་ཡུལ་རྫོང་སར་བཤད་གྲྭའི་མཁན་སློབ་རྣམ་པ་གཙོས་བྱས་པའི་རྒྱ་བལ་འབྲུག་གསུམ་ནས་ཕེབས་པའི་ཆོས་བརྒྱུད་རིས་མེད་ཀྱི་གྲྭ་བཙུན་དང་མི་སྐྱ་ཕོ་མོ་བཅས་ཁྱོན་མི་གྲངས་ཆིག་སྟོང་ལྷག་མཉམ་ཞུགས་གནང་ཡོད་འདུག། རྫོང་སར་སྨོན་ལམ་ཆེན་མོ་འཚོགས་དགོས་པའི་དམིགས་ཡུལ་ནི། འཛམ་གླིང་ཞི་བདེ་དང་ལྷག་པར་དུ་སངས་རྒྱས་ཀྱི་བསྟན་པ་ཡུན་རིང་གནས་པ་དང་བསྟན་འཛིན་གྱི་སྐྱེས་ཆེན་རྣམ་པ་སྐུ་ཚེ་ཞབས་པད་བརྟན་པའི་ཆེད་དུ་ཡིན་སྐོར། འཕགས་ཡུལ་རྫོང་སར་བཤད་གྲྭའི་ལས་ཐོག་མཁན་ཆེན་འཇམ་དབྱངས་ཆོས་འཕེལ་རིན་པོ་ཆེ་མཆོག་གིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ཡོད། རྫོང་སར་སྨོན་ལམ་ཆེན་མོ་སྐབས་བདུན་པ་འདི་ཟླ་འདིའི་ཕྱི་ཚེས་བཅོ་བརྒྱད་ནས་ཉི་ཤུ་རྩ་བདུན་བར་འཚོགས་རྒྱུ་ཡིན་འདུག། རྫོང་སར་སྨོན་ལམ་ཆེན་མོ་སྐབས་དང་པོ་དེ་ཉིས་སྟོང་དྲུག་ལོར་སྐྱབས་རྗེ་རྫོང་སར་མཁྱེན་བརྩེ་རིན་པོ་ཆེ་མཆོག་དང་རྫོང་སར་བཤད་གྲྭའི་མཁན་རིན་པོ་ཆེ་ཀུན་དགའ་དབང་ཕྱུག་རྣམ་གཉིས་ཀྱིས་དབུ་འཛུགས་གནང་བ་ཞིག་ཡིན་འདུག། རྫོང་སར་སྨོན་ལམ་ཆེན་མོ་དེ་ལོ་གཉིས་རེ་གི་མཚམས་སུ་ཐེངས་རེ་འཚོགས་སྲོལ་ཡོད་པ་དང་ཉིས་སྟོང་བཅོ་བརྒྱད་ལོའི་རྗེས་འཛམ་གླིང་ཁྱོན་ཡོངས་སུ་ཏོག་དབྱིབས་རིམས་ནད་ཁྱབ་གདལ་གྱི་རྐྱེན་གྱིས་སྨོན་ལམ་སྔར་རྒྱུན་ལྟར་འཚོགས་ཐུབ་མེད་པ་རེད་འདུག།

བོད་མི་གི་དབུ་ཁྲིད་གོང་ས་མཆོག་གིས་བར་ལམ་མགུལ་ཆམ་བཞེས་པ་དྭངས་བསྐྱེད་བྱུང་ཡོད་རུང། སྔོན་ཆད་ལྟར་དུས་ཐུང་གི་ནང་ཕྱོགས་མཐར་ཆིབས་བསྒྱུར་གནང་ཚེ་སྐུ་གཟུགས་ལ་བརྡབ་གསིག་དང། འདུ་འཛོམས་ཆེ་སར་ཆམ་རིམས་སོགས་ཀྱི་ཉེན་ཁའང་ཆེ་རྐྱེན། གནས་ཆུང་ཆོས་རྒྱལ་ཆེན་པོ་གི་བཀའ་ལུང་དགོངས་དོན་དང། སྐུའི་བླ་སྨན་པ་རྣམས་ནས་ཀྱང་དུས་ཡུན་རིང་ཙམ་སྐུ་ངལ་གསོ་གལ་ཆེ་བ་གི་གསོལ་འདེབས་ཞུས་དོན་ལྟར། ཕྱི་ལོ་ཉིས་སྟོང་ཉེར་གསུམ་ལོ་གི་ཟླ་བ་བཅུ་གཅིག་པ་གི་ནང་སྒང་ཏོག་ཏུ་ཕེབས་རྒྱུ་གི་མཛད་འཆར་ཁག་དང། ཕྱི་ཟླ་བཅུ་གཅིག་པ་གི་ཟླ་དཀྱིལ་ནས་ཕྱི་ཟླ་བཅུ་གཉིས་པ་གི་ཟླ་དཀྱིལ་གི་བར། རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་དང་ཧོན་སུར་བཅས་ཀྱི་མཛད་འཆར་རྣམས་ཕྱིར་འཐེན་ཞུ་བ་དང། འོན་ཀྱང་སྤྱི་ཟླ་བཅུ་གཉིས་པ་གི་ཟླ་དཀྱིལ་ནས་གནས་མཆོག་རྡོ་རྗེ་གདན་དུ་ཆིབས་བསྒྱུར་བསྐྱང་རྒྱུ་གི་མཛད་འཆར་ལ་ད་ལྟའི་ཆར་ཡང་འགྱུར་བ་མེད་པ་བཅས། དགའ་ལྡན་ཕོ་བྲང་གི་ཡིག་ཚང་ནས་སྤྱི་ཟླ་བཅུ་པ་གི་ཚེས་པ་ཉི་ཤུ་གི་ཉི་མ་གསལ་བསྒྲགས་སྤེལ་ཡོད་ཅིང། སྐུའི་ཕྱི་ལུགས་བླ་སྨན་པ་ས་འདུ་ཚང་ཚེ་བརྟན་རྡོ་རྗེ་ལགས་ནས་ད་ལྟའི་གནས་སྐབས་སྐུ་གཟུགས་ཡག་ཐག་ཆོད་ཡོད་ནའང། དགུང་ལོ་བརྒྱད་ཅུ་གྱ་བརྒྱད་ནས་གྱ་དགུ་ལ་ཕེབས་བཞིན་པ་དང་མགུལ་ཆམ་ཡུན་རིང་བཞེས་པ་སོགས་ཀྱིས་སྐུ་གཟུགས་ངལ་གསོ་ཡག་པོ་ཐེབས་དགོས་པ་ཧ་ཅང་གལ་ཆེན་དུ་མཐོང་སྟེ། ང་ཚོས་འགན་མ་བཟོད་པར་ཆིབས་བསྒྱུར་ཕྱིར་འགྱངས་གནང་རོགས་ཞེས་ཞུ་བ་དང། ལྷག་དོན་རྒྱ་གར་ལྷོ་ཕྱོགས་ལ་ཆིབས་བསྒྱུར་གནང་ན་མཛད་བྲེལ་ཆེན་པོ་ཆགས་ངེས་ཡིན་པར་བརྟེན། རྡོ་རྗེ་གདན་ལ་ཡང་བསྐྱར་ཕེབས་དགོས་པ་གི་ཐོག་འཆར་ཅན་གྱི་མཇལ་ཁ་ཁག་འགྲོ་བཞིན་པ་ཡིན་པས། གནས་སྐབས་རིང་ཕྱིར་འགྱངས་གནང་རོགས་ཞུ་བ་ཡིན་ཞེས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག། ད་ལྟའི་གནས་བབ་དེ་ཡག་ཐག་ཆོད་འདུག་ཡིན་ནའི་ད་དགུང་ལོ་བརྒྱད་ཅུ་གྱ་བརྒྱད་བརྒྱད་ཅུ་གྱ་དགུ་རུ་ཕེབས་ཀྱི་ཡོད་དུས་ཀ་ནས་མགུལ་ཆམ་དེ་ཡུན་རིང་པོ་བཞེས་ཙང་སྐུ་གཟུགས་ལ་ཡང་བྱེད་སྐབས་དེའི་ནང་ངལ་གསོ་དེ་ཐེབས་ཡ་དེ་དཔེ་གལ་ཆེན་པོ་རེད་ཤག་དེ་མ་ཐེབས་པ་ཡིན་ན་ཡང་བསྐྱར་ཡང་སྙུང་གཞི་འགོ་འཛུགས་དེ་འདྲ་བྱེད་ཡ་ཉེན་ཁ་འདུག་ཨ་དེ་འདྲ་ཡིན་ཙང་ང་ཚོས་འགན་མ་བཟོད་པའི་ཐོག་ནས་ཨ་ད་ནི་དེ་ཆིབས་བསྒྱུར་དེ་ཚོ་ཕྱིར་འགྱངས་གནང་ན་ཞུས་པ་རེད་ལྷག་དོན་དུ་ལྷོ་ཕྱོགས་དང་བར་ཆིབས་བསྒྱུར་གནང་པ་ཡིན་ན་མཛད་བྲེལ་ཆེན་པོ་ཆགས་ས་རེད་དེ་འདྲ་ཡིན་དུས་ག་ནས་དེའི་ཆེད་དུ་ད་ད་ནི་སྐུ་ངལ་གསོས་ན་ཕ་སིང་ག་དེ་ནི་རྡོ་རྗེ་གདན་ལ་ཡང་བསྐྱར་ཕེབས་དགོས་རེད་བ། ཨ་ནི་དེའི་ག་ནས་དང་འཆར་ཅན། དེའི་མཇལ་ཁ་འགྲོ་བཞིན་པ་རེད་བ། དེ་འདྲ་ཡིན་དུས་ག་ནས་ཨ་ནི་གནས་སྐབས་རིང་ག་ད་ལྟ་དེ་ཕྱིར་འགྱངས་གནང་ལ་དེ་འདྲ་ཞེས་རྒྱུ་མཚན་ཐོག་ནས་ཞུས། སྤྱིར་བཏང་ཐོག་ནས་སྐུ་གཟུགས་དང། མཇལ་ཁ་ད་གཟུགས་གནང་དུས་ག་ནས་སྐུ་ཁམས་ཡག་ཐག་ཆོད་འདུག་བྱས་ནས་སྐུ་ངལ་གསོ་ཡ་དེ་ད་དུང་དགོང་དྲོ་འབྲས་བུའི་ཆ་ནས།

མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཉིས་སྟོང་ཉེར་བཞི་ལོ་ནས་ཉིས་སྟོང་ཉེར་དྲུག་ལོའི་བར་གྱི་ཚོགས་མི་རྒྱལ་ཁབ་ཁོངས་སུ་རྒྱ་ནག་གི་འདེམས་ཐོན་བྱུང་བའི་རྗེས་རྒྱ་ནག་ལ་སྐྱོན་བརྗོད་བྱེད་མཁན་རྒྱལ་ཁབ་མང་པོ་ཞིག་ཐོན་ཡོད་པ་དང་ཨ་རི་ཐེ་བའི་རྒྱལ་ཁབ་ལྔ་བཅུ་ང་གཅིག་གིས་གཟའ་ལྷག་པ་ཉིན་མཉམ་འབྲེལ་བསྒྲགས་གཏམ་ཞིག་སྤེལ་བའི་ནང་རྒྱ་ནག་གིས་ཞིན་ཅང་མངའ་ཁུལ་དུ་ཡུ་གུར་མི་རིགས་ཀྱི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་ཚབས་ཆེན་གཏོང་བཞིན་པའི་གནད་དོན་ཐད་སེམས་འཚབ་ཤུགས་ཆེར་བྱེད་བཞིན་ཡོད་སྐོར་གསལ་འདོན་བྱས་ཡོད་པ་རེད། བསྒྲགས་གཏམ་དེ་ཁྱབ་སྤེལ་མཁན་མཉམ་འབྲེལ་རྒྱལ་ཚོགས་ཀྱི་དབྱིན་ཡུལ་གཞུང་ཚབ་ཆེན་མོ James Kariuki ལགས་ཀྱིས་ཤིན་ཅང་ནང་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ཚབས་ཆེན་གཏོང་བཞིན་པའི་གནད་དོན་ལ་བརྟེན་ནས་ཡུ་གུར་མི་རིགས་ཀྱི་ཁ་ཆེ་བ་ཚོས་མུ་མཐུད་དཀའ་སྡུག་མྱོང་བཞིན་ཡོད་ཅེས་ཐེར་འདོན་གནང་འདུག་ད་དུང་གསལ་བསྒྲགས་དེའི་ནང་དུ་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེས་མཐོའི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་ཉིས་སྟོང་ཉེར་གཉིས་ལོའི་ཟླ་བརྒྱད་པའི་ནང་རྒྱ་ནག་གི་ཤར་ཐུར་ཀི་སི་ཐན་ནང་ཡུ་གུར་མི་རིགས་ཀྱི་ཁ་ཆེ་བ་འབོར་ཆེན་བཀག་ཉར་བྱས་པ་དེས་རྒྱལ་སྤྱིའི་ཁྲིམས་ལུགས་དང་དམིགས་བསལ་མི་ཆོས་རིང་ལུགས་ལ་འགལ་ཡོད་པའི་སྙན་ཐོ་ཐོན་པ་དེའི་ཐད་ལ་རྒྱ་ནག་གིས་ལན་འདེབས་གསལ་བཤད་བྱ་དགོས་པའི་འབོད་སྐུལ་བྱས་ཡོད་པ་རེད། གོང་ཞུས་མཉམ་འབྲེལ་རྒྱལ་ཚོགས་ཀྱི་སྙན་ཐོ་དེ་བཏོན་ནས་ལོ་གཅིག་འགོར་ཡོད་ནའང། དེའི་སྐོར་གྱི་གནས་ཚུལ་ཞིབ་ཕྲ་གསལ་བཤད་དང་གླེང་མོལ་བྱེད་རྒྱུར་རྒྱ་ནག་ད་དུང་ཡང་མཉམ་ཞུགས་བྱས་མེད་པ་རེད་ཅེས་གསལ་བསྒྲགས་དེའི་ནང་ཐེར་འདོན་བྱས་འདུག་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་ལོ་ལྟར་ཕྱི་ཟླ་བཅུ་བའི་ཚེས་འགོར་ལྷན་ཚོགས་ནང་ནས་འགྲོ་བ་མིའི་ཐོབ་ཐང་དང་མི་ཆོས་རིང་ལུགས་སྤྱི་ཚོགས་ཀྱི་གནད་དོན་བཅས་ཀྱི་ཐད་གླེང་མོལ་གནང་གི་ཡོད་འདུག། རྒྱ་ནག་གིས་ཤིན་ཅང་ངམ་ཤར་ཐུར་ཀི་སི་ཐན་ནང་གི་བཙོན་ཁང་ནས་གློད་གྲོལ་བཏང་བའི་བུད་མེད་གསུམ་ཉིན་འགའ་ཤས་ཀྱི་ནང་གཅིག་རྗེས་གཉིས་མཐུད་ཀྱིས་འདས་གྲོངས་ཕྱིན་ཡོད་འདུག་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ཡུ་གུར་སྐད་ཀྱི་སྡེ་ཚན་གྱིས་ཕྱི་ཚེས་བཅུ་དགུ་ཉིན་གནས་ཚུལ་སྤེལ་བར་ཉེ་ཆར་ཕྱི་ཟླ་བཅུ་བའི་ཚེས་མགོར་འདས་གྲོངས་ཕྱིན་པའི་ཤར་ཐུར་ཀི་སི་ཐན་གྱི་བུད་མེད་དེ་དག་ནི་ལོ་ན་སུམ་ཅུ་སོ་གསུམ་དང་སོ་དགུ་ཡིན་པའི་བུད་མེད་སྤུན་གཉིས་དང་དེ་གཉིས་ཀྱི་ལོ་ན་བདུན་ཅུ་དོན་ལྔ་ཡིན་པའི་རྨོ་མོ་ཡིན་ཞིང། ཁོ་ཚོ་གསུམ་པོ་ཤར་ཐུར་ཀི་སི་ཐན་གྱི་གོལ་ཇཱ་ཞེས་པའི་གྲོང་ཁྱེར་གྱི་སྦའི་ཁུའུ་བུད་མེད་བཙོན་ཁང་ནང་བཙོན་འཇུག་བྱས་ཡོད་པའི་སྐབས་ནད་ཀྱིས་མནར་ཡོད་འདུག་བུད་མེད་འདི་གསུམ་པོའི་སྐོར་རྒྱུས་ལོན་ཡོད་མཁན་ཚོས་བརྗོད་ཡོད་པ་དང་ཁོ་ཚོ་གོལ་ཇཱ་མངའ་ཁུལ་གྱི་ཨ་རའོ་སི་ཐན་གྲོང་གསེབ་ནས་ཡིན་འདུག། རྒྱ་ནག་གཞུང་གིས་བུད་མེད་དེ་གསུམ་ལ་ཐལ་ཆེ་བའི་ཆོས་ལུགས་ལྟ་བ་འཛིན་པའི་ཉེས་འཛུགས་འོག་བུད་མེད་སྤུན་གཉིས་ལ་ལོ་བཅུ་གཉིས་ཀྱི་བཙོན་འཇུག་ཁྲིམས་ཐག་བཅད་པ་དང་ཁོང་གཉིས་ཀྱི་རྨོ་མོར་ལོ་དགུའི་བཙོན་འཇུག་ཁྲིམས་ཐག་བཅད་ཡོད་འདུག་བུད་མེད་སྤུན་གཉིས་ལ་ན་ཚ་ཅི་ཞིག་ཕོག་ནས་འདས་གྲོངས་ཕྱིན་པའི་གནས་ཚུལ་ཁ་གསལ་མེད་པ་དང་ཁོང་གཉིས་ཀྱི་རྨོ་མོར་ཁྲག་ཤེད་དང་འབྲས་སྐྲན་གྱི་རྐྱེན་གྱིས་འདས་གྲོངས་ཕྱིན་ཡོད་པ་གནས་ཚུལ་ནང་བཀོད་འདུག། རྒྱ་གར་གྱི་འབྲས་ལྗོངས་མངའ་སྡེའི་གཞུང་གི་དཔོན་རིགས་མཐོ་གྲས་ཤིག་གིས་བདུན་ཕྲག་གཉིས་ཙམ་གྱི་གོང་འབྲས་ལྗོངས་མངའ་སྡེའི་ནང་ཆུ་ལོག་གི་གོད་ཆག་ནང་མི་གྲངས་བདུན་ཅུ་དོན་དགུ་གར་སོང་ཆ་མེད་དུ་གྱུར་པ་རྣམས་འདས་གྲོངས་ཕྱིན་པར་ངོས་འཛིན་གྱི་གསལ་བསྒྲགས་གནང་བ་དེས་ད་ལྟ་གོད་ཆག་དེའི་ཁྲོད་རྐྱེན་འདས་ཕྱིན་པའི་མི་གྲངས་བརྒྱ་བདུན་ཅུ་དོན་དགུ་ལ་འཕར་ཡོད་འདུག། གནས་ཚུལ་དེའི་སྐོར་རེས་གཟའ་པ་སངས་ཉིན་འབྲས་ལྗོངས་མངའ་སྡེའི་དཔོན་རིགས་སྐུ་ཞབས་ཨ་ནེལ་རུའེ་གིས་ང་ཚོས་སྲོག་སྐྱོབ་ཀྱི་ལས་དོན་དེ་མཚམས་འཇོག་བྱས་མེད་ཡིན་ནའང། ད་ལྟ་བདུན་ཕྲག་གཉིས་ཙམ་འགྲོ་གི་ཡོད་པས་མི་གསོན་པོར་གནས་རྒྱུའི་རེ་བ་མེད་པའི་གནས་ཡིན་སྐོར་གསུངས་འདུག། རྒྱ་གར་གྱི་འབྲས་ལྗོངས་དང་ཁྱིམ་མཚེས West Bengal མངའ་སྡེ་གཉིས་ཀྱི་དཔོན་རིགས་རྣམས་ཀྱིས་འབྲས་ལྗོངས་མངའ་སྡེའི་ནང་མིའི་ཕུང་བོ་བཞི་བཅུ་རྙེད་ཡོད་པ་དང West Bengal མངའ་སྡེའི་ནང་མི་གྲངས་དྲུག་བཅུ་ཐམ་པ་གྱི་ཕུང་བོ་རྙེད་སོན་བྱུང་ཡོད་པའི་སྐོར་བརྗོད་ཡོད་པ་རེད།

དེ་མིན་ཨ་རིའི་རྒྱལ་སྲུང་ལྷན་ཁང་གི་སྙན་ཐོ་དེའི་ནང་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྔོན་དུ་རྒྱ་ནག་གི་རྡུལ་ཕྲན་གྱི་གོ་མཚོན་གྱི་གྲངས་ཀ་དེ་ཆིག་སྟོང་ལས་བརྒལ་སྲིད་པ་མ་ཟད་ད་ལྟ་རྒྱ་ནག་གི་དམག་དོན་རྒྱ་སྐྱེད་ཀྱི་གཞི་རྒྱ་དང་རྙོག་འཛིང་གི་སྣ་མང་རང་བཞིན་དེ་ལོ་བཅུའི་ཡར་སྔོན་དང་བསྡུར་ཐབས་མེད་ལ་རྒྱ་ནག་གཞུང་གིས་ཤེད་ཤུགས་ཆེན་པོས་དམག་དོན་རྒྱ་སྐྱེད་བཞིན་པ་དེར་ཨ་མེ་རི་ཀ་བློ་དོགས་ཀྱི་ཡོད་ཅེས་བཀོད་འདུག

ཨ་རིའི་སྙན་ཐོ་དེ་སྔོན་ཆད་ཀྱི་སྙན་ཐོའི་ནང་བཞིན་དཀྲོག་གཏམ་གྱིས་ཁེངས་པ་ཕྱོགས་ལྷུང་གི་ལྟ་བ་ཅན་རྒྱ་ནག་འཇིགས་སྐུལ་སྨྲ་བའི་འཁྱོག་བཤད་འབའ་ཞིག་ཡིན་ན་དེ་ལ་རྒྱ་ནག་གི་ངོ་རྒོལ་མཐའ་གཅིག་ཏུ་ཡོད་ཅེས་སྐྱོན་བརྗོད་བྱས་བ་དང་ཆབས་ཅིག་ཏུ་རྒྱ་ནག་གིས་རང་སྲུང་དང་སྔོན་འགོག་གི་རྡུལ་ཕྲན་མཚོན་ཆའི་སྲིད་ཇུས་དེ་མུ་མཐུད་ནས་རྒྱུན་འཁྱོངས་བྱེད་བཞིན་ཡོད་ལ་རྒྱལ་ཁབ་སུ་གང་དང་མཉམ་དུ་རྡུལ་ཕྲན་མཚོན་ཆའི་འགྲན་བསྡུར་བྱེད་འདོད་མེད། རྒྱལ་ཁབ་སུ་གཅིག་གིས་རྡུལ་ཕྲན་མཚོན་ཆའི་འཇིགས་སྐུལ་མ་བྱས་ན་རྒྱ་ནག་གིས་རྡུལ་ཕྲན་མཚོན་ཆའི་འཇིགས་སྐུལ་བྱེད་མི་སྲིད་ཅེས་གསལ་བཤད་བྱས་ཡོད་སྐད། གནད་དོན་དབྱེ་ཞིབ་པས་རྒྱ་ནག་གི་རྡུལ་ཕྲན་མཚོན་ཆ་ཇེ་ཆེར་སྤེལ་དོན་ནི་ཐེ་ཝན་མཚོ་འགག་གི་དམག་འཁྲུག་ལ་དམིགས་ཡོད་པ་དང། གལ་ཏེ་ཐེ་ཝན་མཚོ་འགག་ཏུ་དམག་འཁྲུག་བྱུང་ཚེ་ཕྱིའི་རྒྱལ་ཁབ་ཚོས་ཐེ་ཝན་དམག་འཁྲུག་ནང་ཞུགས་རྒྱུའི་ཐག་གཅོད་ཀྱི་དུས་ཡུན་ཇེ་རིང་ལ་བཏང་ནས་རྒྱ་ནག་གི་བཅིངས་འགྲོལ་དམག་གིས་ཐེ་ཝན་གླིང་ཕྲན་རྒོལ་ལེན་གྱི་དུས་ཡུན་རིང་ཙམ་བསྐྲུན་ཆེད་ཡིན་པ་ཞིབ་བརྗོད་བྱས་ཡོད་པ་དང། ཀྲུང་ཧྭ་འཐབ་ཇུས་མཐུན་ཚོགས་ཀྱི་ཞིབ་འཇུག་པ་ཅེ་ཀྲུང་གིས་འདི་ག་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་ལ་གནའ་ནས་ད་བར་དུ་རྡུལ་ཕྲན་མཚོན་ཆ་ཅན་གྱི་རྒྱལ་ཁབ་གཉིས་བར་དམག་འཁྲུག་བྱུང་མྱོང་མེད་ལ་རྡུལ་ཕྲན་མཚོན་ཆ་བཀོལ་སྤྱོད་བྱེད་མིན་ལ་གྲོས་ཐག་གཅོད་མཁན་ཚང་མས་བསམ་གཞིག་ནན་མོ་གཏོང་ངེས་ཡིན། དེའི་སྟབས་ཀྱིས་རྒྱ་ནག་དམར་ཤོག་གཞུང་གིས་རྡུལ་ཕྲན་གྱི་གོ་མཚོན་ཇེ་མང་ལ་བཏང་ནས་འཇིགས་སྐུལ་གྱི་ནུས་པ་ཇེ་ཆེར་གཏོང་འདོད་ཡོད་སྲིད་པ་རེད། རྒྱ་ནག་གཞུང་གིས་རྡུལ་ཕྲན་གོ་མཚོན་དམག་འཁྲུག་སྐབས་བཀོལ་སྤྱོད་བྱེད་མིན་ཐད་ཞིབ་འཇུག་པ་ཅེ་ཀྲུང་གིས་ད་ལྟ་འཛམ་གླིང་གི་རྡུལ་ཕྲན་མཚོན་ཆ་ཡོད་པའི་རྒྱལ་ཁབ་ཚང་མས་འཇིགས་སྐུལ་ཙམ་དུ་མ་གཏོགས་བཀོལ་སྤྱོད་གཏོང་མྱོང་མེད་མོད། འོན་ཀྱང་གལ་ཏེ་ཐའེ་ཝན་མཚོ་འགག་ཏུ་དམག་འཁྲུག་ལངས་ཚེ་གནས་སྟངས་ལ་འགྱུར་བ་ཅི་ཞིག་བྱུང་རྒྱུར་སུས་ཀྱང་ཚོད་དཔག་བྱེད་མི་ཐུབ་ཅེས་འགྲེལ་བརྗོད་གནང་ཡོད་སྐད། དེ་མིན་ཡང་ཨ་རིའི་རྒྱལ་སྲུང་ལྷན་ཁང་གི་རྒྱ་ནག་སྐོར་གྱི་ལོ་འཁོར་སྙན་ཐོ་དེའི་ནང་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་རྒྱ་ནག་ལ་རྡུལ་ཕྲན་གྱི་གོ་མཚོན་བཞི་བརྒྱ་ཡོད་པ་དང་ད་ལོའི་ཟླ་ལྔ་བའི་བར་བརྒྱ་ཐམ་པ་ཇེ་མང་ལ་སོང་འདུག་དོན་དངོས་སུ་རྒྱ་ནག་ལ་རྡུལ་ཕྲན་གྱི་གོ་མཚོན་ག་ཚོད་ཅིག་ཡོད་པའི་གྲངས་ཀ་དེ་གཅིག་བྱས་ན་ཨ་རིའི་ཚོད་དཔག་ལས་མང་སྲིད་པ་རེད། ཉིས་སྟོང་སུམ་ཅུ་ལོར་རྒྱ་ནག་གི་རྡུལ་ཕྲན་གྱི་གོ་མཚོན་ཆིག་སྟོང་ལས་བརྒལ་རྒྱུ་རེད་ཅེས་བཀོད་ཡོད་སྐད་གནས་ཚུལ་ལྟར་ན་ད་ལྟ་ཨ་མེ་རི་ཀར་རྡུལ་ཕྲན་གྱི་གོ་མཚོན་སུམ་སྟོང་བདུན་བརྒྱ་ཡོད་པ་དང་ཨུ་རུ་སུ་ལ་བཞི་སྟོང་བཞི་བརྒྱ་བརྒྱད་ཅུ་གྱ་དགུ་ཡོད་པ་རེད། ཡང་ཡང་ཨ་རི་རྒྱལ་སྲུང་ལྷན་ཁང་གི་རྒྱ་ནག་གི་དམག་དོན་སྐོར་གྱི་ལོ་འཁོར་སྙན་ཐོ་དེའི་ནང་རྡུལ་ཕྲན་མཚོན་ཆ་ལས་གཞན་རྒྱ་ནག་གི་མཚོ་དམག་ལ་དམག་འཐབ་གྲུ་གཟིངས་སུམ་བརྒྱ་ར་བདུན་ཅུ་ཡོད་པ་དང་དེས་མ་ཚད་རྒྱ་ནག་གིས་ཨ་རིའི་ས་ཐོག་ལ་སྙོབ་ཐུབ་པའི་མེ་ཤུགས་འཕུར་མདའ་རིགས་གསར་གཏོད་བྱས་དང་བྱེད་བཞིན་པ་དང་ཨ་རིའི་མ་ལག་ཁག་གིས་སྔ་ས་ནས་ཤེས་ཚོར་བྱེད་དཀའ་བ་ཡིན་ཚུལ་ཉེན་བརྡ་བརྒྱབ་ཡོད་པ་རེད།

རོགས་རམ་དགོས་ངེས་ཅན་གྱི་ནད་པ་ཚོ་བཅས་ཀྱི་ཆེད་དུ་ཞལ་འདེབས་བསྡུ་རུབ་བྱེད་པ་སོགས་ཀྱི་ལས་འགུལ་འདྲ་མིན་སྤེལ་བཞིན་པ་རེད། དེ་བས་དེང་སྐབས་ནུ་མའི་འབྲས་སྐྲན་གྱི་འགོག་སྨན་བཟོ་སྐྲུན་ཆེད་ཞིབ་འཇུག་གི་ལས་དོན་སྒྲུབ་མཁན་སྨན་ཁང་ཆེ་ཁག་འགའ་ཡོད་པ་མ་ཟད་ཁག་གཅིག་ལ་གྲུབ་འབྲས་ཡང་ཐོན་བཞིན་ཡོད་སྐོར་གྱི་གནས་ཚུལ་རིགས་ཐོན་ཡོད་པ་རེད། ཨ་རིའི་རྒྱལ་ཡོངས་ནུ་མའི་འབྲས་སྐྲན་ཐེབས་རྩ་ཁང་གིས་ནུ་མའི་འབྲས་སྐྲན་གོ་རྟོགས་སྤེལ་བའི་དུས་སྐབས་འདི་དང་བསྟུན།

ཉིས་སྟོང་ཆིག་བརྒྱ་ཙམ་ཡོད་འདུག་ལ་དེ་དག་ཁྲོད་དུ་ལོ་རེར་བུད་མེད་བཞི་ཁྲི་ཉིས་སྟོང་ཙམ་འཆི་སྐྱོན་བྱུང་གི་ཡོད་པ་དང་སྐྱེས་པ་ལྔ་བརྒྱ་ཙམ་འཆི་སྐྱོན་བྱུང་གི་ཡོད་འདུག་ལ། ཡང་ནུ་མའི་འབྲས་སྐྲན་སྐོར་གོ་རྟོགས་སྤེལ་བའི་དུས་སྐབས་འདི་དང་བསྟུན་ཨ་རིའི་ནད་ཡམས་སྟངས་འཛིན་དང་སྔོན་འགོག་ལྟེ་གནས་ཁང་གིས་བུད་མེད་ཚོར་ལོ་ན་ལྔ་བཅུ་ནས་བདུན་ཅུ་དོན་ལྔ་བར་ནུ་མའི་འབྲས་སྐྲན་བྱུང་རྒྱུའི་ཉེན་ཁ་ཆེ་བའི་ལོ་ཚོད་ཡིན་སྟབས་ལོ་གཉིས་རེ་གི་ནང

Times ལས་ཁང་གིས་བཏོན་པའི་གནས་ཚུལ་ལ་གཞིགས་ན་ཞིབ་འཇུག་མི་སྣས་མིའི་ལུས་ཕུང་གི་རིམས་འགོག་མ་ལག་བེད་སྤྱོད་ཀྱིས་འབྲས་སྐྲན་ལ་སྨན་བཅོས་དང་གཙང་བཟོ་བྱེད་ཐུབ་པ་ལས་ད་དུང་འབྲས་སྐྲན་སྔོན་འགོག་བྱ་རྒྱུའི་ཐད་ཧ་ལས་དགོས་པའི་ཡར་རྒྱས་ཀྱི་གྲུབ་འབྲས་ཐོན་ཡོད་སྐོར་དང་བཅས་ད་དུང་ཨ་རིའི Pennsylvania གསོ་རིག་སློབ་གླིང་གི Abramson འབྲས་སྐྲན་ལྟེ་གནས་ཁང་གི་སྨན་པ Robert Vonderheide ནས Times ལས་ཁང་ལ་གསུངས་པར།

འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་ཉིས་སྟོང་ཉེར་གཉིས་ལོར་བཏོན་པའི་ཞིབ་འཇུག་གཞིར་བཟུང་ན་འབྲས་སྐྲན་ནི་འཛམ་གླིང་ཡོངས་སུ་མིའི་ཚེ་སྲོག་ལ་གནོད་འཚེ་ཆེ་ཤོས་དེ་ཡིན་ཞིང་ཉིས་སྟོང་ཉི་ཤུ་ལོར་འབྲས་སྐྲན་བྱུང་བའི་རྐྱེན་གྱིས་མི་གྲངས་ས་ཡ་བཅུ་ཙམ་གྱི་ཚེ་སྲོག་ཤོར་ཡོད་པ་དང་གཞན་ཡང་ལོ་དེར་གསར་དུ་འབྲས་སྐྲན་བྱུང་མཁན་མི་འབོར་མང་ཤོས་ཀྱི་འབྲས་སྐྲན་དེ་ནུ་མའི་འབྲས་སྐྲན་བྱུང་མཁན་མི་གྲངས་ས་ཡ་གཉིས་ཚེག་གཉིས་དྲུག་ཡོད་འདུག། དེ་ནས་རིམ་བཞིན་གློ་བའི་འབྲས་སྐྲན་བྱུང་མཁན་ས་ཡ་གཉིས་ཚེག་གཉིས་གཅིག་རྒྱུ་ལོང་གི་འབྲས་སྐྲན་བྱུང་མཁན་ས་ཡ་གཅིག་ཚེག་དགུ་གསུམ་བཅས་རེད། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་རྒྱལ་ཁབ་ཚང་མས་ནུ་མའི་འབྲས་སྐྲན་བྱུང་ཡོད་མེད་ལ་བརྟག་དཔྱད་ཀྱི་ཆ་རྐྱེན་བསྐྲུན་རྒྱུ་དང་ནད་དེའི་སྐོར་གོ་རྟོགས་སྤེལ་རྒྱུ་འཕྲོད་བསྟེན་གྱི་ཞབས་ཞུའི་མཐུན་རྐྱེན་ཇེ་ལེགས་སུ་གཏོང་བ་བཅས་བྱས་ཚེ་ནུ་མའི་འབྲས་སྐྲན་བྱུང་མཁན་མང་པོ་ཞིག་ཚེ་སྲོག་གི་ཉེན་ཁ་ལས་སྐྱོབ་ཐུབ་རྒྱུ་ཡིན་སྐོར་བརྗོད་ཡོད་པ་རེད། ཨ་རི་རྒྱལ་ཡོངས་སུ་བུད་མེད་བརྒྱད་ཀྱི་ནང་ནས་གཅིག་ལ་ནུ་མའི་འབྲས་སྐྲན་བྱུང་གི་ཡོད་པ་དང་རྒྱལ་ཁབ་འདིའི་ནང་དུ་ནུ་མའི་འབྲས་སྐྲན་སྐོར་གོ་རྟོགས་སྤེལ་ཆེད་ཚོགས་པ་སྒྲིག་འཛུགས་དང་མི་སྒེར་བཅས་ནས་ལས་འགུལ་སྣ་ཚོགས་སྤེལ་མུས་ཡིན་སྟབས་རྒྱལ་ཁབ་འདིའི་ནང་ཉིས་སྟོང་ལོ་ནས་བཟུང་ནུ་མའི་འབྲས་སྐྲན་བྱུང་མཁན་གྱི་གྲངས་འབོར་ཇེ་ཉུང་དུ་གཏོང་ཐུབ་ཡོད་པ་མ་ཟད་ཚེ་སྲོག་ཤོར་བའི་གྲངས་ཀའང་ཇེ་ཉུང་དུ་གཏོང་ཐུབ་ཡོད་འདུག། ཨ་མེ་རི་ཀའི་འབྲས་སྐྲན་སྨན་གྱི་ལྟེ་གནས་ཁང་གི་སྨན་པ་ལྡེ་ནེ་སི་གིས་ཨ་རིའི་ནང་ལོ་ཉི་ཤུ་ལྷག་གི་སྔོན་དང་བསྡུར་ན་ནུ་མའི་འབྲས་སྐྲན་ལ་སྨན་བཅོས་ཀྱི་ཤེས་བྱ་དང་ལག་རྩལ་ཧ་ཅང་གི་ཡར་རྒྱས་ཆེན་པོར་ཕྱིན་ཡོད་པའི་སྐོར་གསུངས་དོན། དེང་སྐབས་ནུ་མའི་འབྲས་སྐྲན་བྱུང་མཁན་མང་ཆེ་བ་སྔ་ཙམ་ནས་ངོས་འཛིན་ཐུབ་པ་བྱུང་ནས་ནུ་མ་ལེན་མི་དགོས་པའི་ཐོག་ནས་སྨན་བཅོས་བྱེད་ཐུབ་ཡོད་ཅེས་མཚམས་སྦྱོར་གནང་ཡོད་པ་རེད།

ནད་རྟགས་འདི་རིགས་ཡོད་ཚེ་ངེས་པར་དུ་དོ་སྣང་བྱས་ཏེ་སྨན་ཁང་དུ་བརྟག་དཔྱད་བྱ་དགོས་ཡོད་སྐོར་ཆེད་མཁས་སྨན་པ་ཚོས་ཡོངས་གྲགས་ཀྱིས་བརྗོད་བཞིན་ཡོད་པ་མ་ཟད་ད་དུང་བུད་མེད་ཁག་ཅིག་ལ་གོང་དུ་ངོ་སྤྲོད་བྱས་པའི་ནུ་མའི་འབྲས་སྐྲན་གྱི་ནད་རྟགས་དེ་རིགས་དམིགས་བསལ་མ་ཐོན་པར་ནད་དེ་ཕོག་པའི་གནས་ཚུལ་བྱུང་གི་ཡོད་པའང་གསལ་འདོན་བྱེད་བཞིན་པ་རེད། ཕྱི་ལུགས་ཀྱི་སྨན་པ་དང་ཚན་རིག་པ་ཚོས་ནུ་མའི་འབྲས་སྐྲན་ཡོད་མེད་ཀྱི་བརྟག་ཐབས་མེ་མི་སྒོར་རམ་ཞེས་འབོད་པའི་ནུ་མར་གློག་པར་རྒྱག་པའི་བརྟག་དཔྱད་དེས་ནད་ཡོད་མེད་ཤེས་རྟོགས་ཐུབ་ཀྱི་ཡོད་པ་དང་བརྟག་ཐབས་དེ་བེད་སྤྱོད་བྱས་ཚེ་མིའི་ཚེ་སྲོག་རྒྱུན་བསྲིང་ཐུབ་པའམ་ཡང་ན་སྲོག་ཉེན་ལས་སྐྱོབ་ཐུབ་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། ནུ་མའི་འབྲས་སྐྲན་བྱུང་རྒྱུའི་ཉེན་ཁ་ཆེ་བའི་རིགས་ནི་ནུ་མའི་འབྲས་སྐྲན་བྱུང་མྱོང་མཁན་ཞིག་ཡིན་ཕྱིན་བསྐྱར་དུ་བྱུང་རྒྱུའི་ཉེན་ཁ་ཡོད་པ་དང་ཁྱིམ་ཚང་ནང་ནུ་མའི་འབྲས་སྐྲན་བྱུང་མཁན་ཡོད་ཚེ་ཁྱིམ་རྒྱུད་ལས་ནད་དེ་བྱུང་རྒྱུའི་ཉེན་ཁ་ཡང་ཡོད་འདུག་ལ་དེ་མིན་ཐ་མག་འཐེན་མཁན་དང་སྐྱེ་འགོག་གི་སྨན་ཟ་མཁན། གཞན་ཡང་བྱིས་པ་མ་སྐྱེས་བའི་བུད་མེད། གཉེན་སྒྲིག་བྱས་མེད་པའི་བུད་མེད། ཡང་བུད་མེད་ཚོའི་ནང་རང་ཉིད་ཀྱིས་ཐ་མག་མི་འཐེན་ནའང་ཐ་མག་འཐེན་མཁན་གྱི་ཁོར་ཡུག་ནང་འཚོ་སྡོད་བྱེད་མཁན། དེ་མིན་རང་ཉིད་ལ་བྱིས་པ་སྐྱེས་ཀྱང་ནུ་མ་མི་སྟེར་མཁན། བུད་མེད་ལོ་བཞི་བཅུ་ནས་བདུན་བཅུ་བར་གྱི་ལོ་ཚད་བཅས་ནི་ནུ་མའི་འབྲས་སྐྲན་བྱུང་རྒྱུའི་ཉེན་ཁ་ཆེ་བ་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། གསན་མཁན་རྣམ་པ། ཐེངས་འདིའི་ལེ་ཚན་གཏོང་མཚམས་འདི་ནས་འཇོག་རྒྱུ་ཁྱེད་ཚོས་གསན་པར་བཀའ་དྲིན་ཆེ་ད་བདེ་མོ་བྱོས། གསན་མཁན་རྣམ་པ་ཚོ། འདི་ག་ཨ་མེ་རི་ཀའི་རྒྱལ་ས་ཝ་ཤིང་ཏོན་དུ་རྟེན་གཞི་བྱས་ཡོད་པའི།